སླར་ཡང་འཚམས་འདྲི་དང་སྦྲགས་རླུང་འཕྲིན་གསན་པར་དགའ་བསུ་ཞུ། ད་རིང་གུས་པས་བཀྲ་ཤིས་བདེ་ལེགས་གླུ་དབྱངས་ལེ་ཚན་ནང་བོད་པའི་ཕོ་མོ་རྣམས་ཀྱིས YouTube ནང་བཏང་གནང་པའི་གླུ་གཞས་ཁག་ཅིག་འབུལ་ལམ་ཞུ་ཡས་ཡིན་པས་ཐུགས་དགྱེས་སྤྲོའི་ངང་གསན་གནང་ཡོང་བ་ཞུ། YouTube ནི་དེང་སང་གི་དུས་དང་མཐུན་པའི་ཕོ་གཞོན་དང་མོ་གཞོན་རྣམ་པས་དགའ་མོས་ཆེན་པོ་གནང་སའི་དྲ་ལམ་ཞིག་རེད་དེའི་སྟེང་དུ་སོ་སོའི་གཞས་དང་གླུ་སྒམ་སོགས་གང་ཡང་འཇོག་ཐུབ་པས་བོད་མི་མང་དག་ཞིག་གིས་གཞས་སྙན་པོ་བཏང་གནང་ཡོད་པ་རེད། དེའི་ཁྲོད་ནས་གཞས་མི་མང་པོས་དགའ་མོས་ཀྱི་ངང་ནས་སྐར་མའི་རྟགས་བརྒྱབ་སྟེ་གཟེངས་སུ་ཐོན་པ་ཁག་ཅིག་འདེམས་སྒྲུག་ཞུས་ཡོད་པའི་ཐོག་མ་དེ་ལ་ཕྲུ་གུ་ཞིག་ལ་རང་གི་ཕ་མ་ཞེས་པ་ནི་མེད་དུ་མི་རུང་བའི་ཡིད་ཆེས་བཞག་ས་དང་བློ་བཅོལ་ས་ཞིག་ཡིན་པས་ཚང་མས་ཤེས་གསལ་རེད། གཤམ་དུ་ཀརྨ་ཚེ་དབང་ལགས་ཀྱིས་བཏང་གནང་པའི་གླུ་འདི་ནས་ཕ་མའི་བཀའ་དྲིན་གསལ་བོར་མངོན་ཐུབ་པས་ཀརྨ་ཚེ་དབང་ལགས་ཀྱིས་བཏང་གནང་པའི་གཞས།

ཕ་མ་ཨེ་ཕ་མ་བཀའ་དྲིན་ཅན་གྱི་ཕ་མ། ཁྱེད་རྣམ་པས་གཞས་འདི་གསན་དུས་ཕ་མའི་བཀའ་དྲིན་ནི་བསམ་གྱིས་མ་ཁྱབ་པ་ཡིན་པ་དངོས་གནས་ཚོར་ཡོད་ཤག་རེད།

ཡང་ན་གཅིག་གིས་ན་ན་ཚ་ཆེན་པོ་ཞིག་མ་ཡོང་ཡག་གི་དོན་དག་ལ་ཡ་ཁོས་གཅིག་གིས་དྲན་གསོ་བཏང་བསམ་པའི་བཟོ་འདྲ་གཅིག་ལྟ་སྟངས་འདུག་སེ་བལྟས་པ་ཡིན་ན་ལུས་ཀྱི་ན་ཚ་དེ་ཡང་སེམས་ཀྱི་ཐོག་ནས་མི་བཟོད་པ་མེད་པ་གཅིག་གིས་ཡོང་གི་རེད་པ། གཅིག་གིས་བཟང་དང་ངན་ཟེར་དེ་ཚོ་གྲས་དེ་ལྟོས་ས་ལྟོས་འཇོག་བཤད་རྒྱུ་རེད་པ། སྡུག་ཤོས་གཅིག་ལ་ལྟོས་ན་ཡང་ཉམས་སྡུག་པ་གཅིག་དེ་ཡང་སྡུག་ཤོས་དེ་ལ་ལྟོས་ན་དེ་བཟང་ངོ་ལབ་ཐུབ་ཀྱི་རེད་པ། བློས་བལྟ་རྒྱུ་རེད་པ་དེ་ཚོ་གྲས་དེ། ཚ་དེ་འདྲ་ཡིན་དུས་ཙང་ནས་ལུས་ཀྱི་སྡུག་བསྔལ་ཟེར་བ་དེ་མང་པོ་ཅིག་སེམས་ཀྱི་ཐོག་ནས་ཡོང་གི་ཡོད་རེད་པ་ཅིག་གིས་ལུས་ལ་མི་བདེ་བ་ཡོད་པའི་ཐོག་ལ་སེམས་ཀྱི་དཔེ་དེ་ཞེ་པོ་ཅིག་གིས་མ་སྐྱིད་པ་ཞིག་བྱས་པ་ཡིན་ན་ཨེ་ནི་སྡུག་བསྔལ་ཁོ་ཆེ་རུ་ཕྱིན་བྱས་ཡོང་འདུག་པ། ཚ་དེ་འདྲ་ཡིན་དུས་ལུས་ཀྱི་སྡུག་བསྔལ་ལ་སེམས་ཀྱི་ལྟ་སྟངས་ཀྱི་ཐོག་ནས་སྡུག་བསྔལ་དེ་ཆུང་རུ་གཏོང་ཡག་སྡུག་བསྔལ་དེ་བཟོད་མི་ཐུབ་པ་རང་མེད་པ་ཅིག་བཟོ་ཡག་ལ་སེམས་ཀྱི་ཐོག་ནས་བྱེད་ཡག་འདུག་ག། ད། དེ་འདྲ་ཡིན་དུས་ཙང་ནས་སེམས་ཀྱི་སེམས་ཁོ་རང་གི་ཐོག་ནས་ཅིག་རྣམ་རྟོག་གི་འཕྲུལ་གྱིས་དཔེ་དངངས་སྐྲག་བྱུང་སྟེ། ཅིག་ཕྲག་དོག་ལངས་ཏེ། ཨེ་ནས་ཁོང་ཁྲོ་ལངས་ཏེ། དེ་འདྲ་མང་པོ་ཅིག་དེ་བསམ་བློ་ཁོ་རའི་ཐོག་ནས་ཡོང་གི་ཡོད་པ་ཡིན་དུས་ཙང་ནས། ད་དེ་འདྲ་ཞིག་ཡོང་པའི་སྐབས་དུས་ལ་སེམས་མ་སྐྱིད་པ་དེ་མེད་པ་བྱ་གི་ཡོད་རེད་པ། ས་དེ་འདྲ་ཡིན་དུས་ཙང་ནས་སེམས་སྐྱིད་པོ་ང་ཚོ་ཚང་མ་དགོས་ཀྱི་ཡོད་རེད་པ། ས་དེ་འདྲ་ཡིན་དུས་ད་སེམས་ཀྱི་བདེ་སྐྱིད་ཡོང་ཡ། ཚིག་གཞན་གྱིས་བཤད་ན་ལུས་པོའི་འཕྲོད་བསྟེན་ལ་བག་ཡོད་བསྟེན་དགོས་པ་ནང་བཞིན་སེམས་ཀྱི་འཕྲོད་བསྟེན་ལའང་བག་ཡོད་བསྟེན་དགོས་ཆགས་འདུག་ག་ཤེས་སོང་ཨ། འོ་ད་སེམས་ཀྱི་འཕྲོད་བསྟེན་ལ་ཡང་བག་ཡོད་བསྟེན་ནས་དུས་རྒྱུན་གཏན་ནས་ཅིག་ད་སེམས་ཀྱི་དཔལ་ཧྲིལ་བོ་ཅིག་དཔལ་སོ་སོ་སེམས་མ་སྐྱིད་པ་བཟོ་ཡ་དེ་བྱེད་རྒྱུ་མེད་ད་བསམ་པ་ཅིག་བག་ཡོད་ཅིག་བསྟེན། དེ་ནས་སེམས་མ་སྐྱིད་པ་བཟོ་མཁན་དེ་ང་རྒྱལ། ཕྲག་དོག། འགྲན་སེམས། འདོད་རྔམ། འདི་འདྲ་སྐྱེས་ཡོང་དུས་ཨེ་ནི་སེམས་མ་སྐྱིད་པ་ཡོང་གི་ཡོད་པ་དེ་ཤེས་པ་བྱེད། དྲན་པས་མི་བརྗེད་པ་བྱེད། ད་བསམ་བློའི་ནང་ལ་ཡ། རྐྱེན་འདི་འདྲ་འཕྲད་ཡོང་དུས་ཅིག། འདོད་རྔམ་སྐྱེ་ཡ། ཞེ་སྡང་སྐྱེ་ཡ། ཅིག་འདོད་ཆགས་སྐྱེ་ཡ་དེ་འདྲས་ཀྱི་རྐྱེན་དང་འཕྲད་ཡོང་དུས་ཙམ་ནས་ཤེས་བཞིན་གྱིས་བྱ་ར་བྱས་ནས་ཨོ། ད་ཁྱོད་ར། འདོད་ཆགས་ཞེ་སྡང་ཕྲག་དོག། ཨོ་ཨེ་ནི་ང་རྒྱལ། བརྣབ་སེམས་གནོད་སེམས། ད་སྐྱེ་གི་འདུག་ག་ཟེར་ནས་ཤེས་བཞིན་གྱིས་བྱ་ར་བྱས། ཨེ། འདི་སྐྱེས་འདི་སྐྱེས་པ་ཡིན་ན། སེམས་དཀྲུགས་བསྡད་ཀྱི་ཡོད་པ་སེམས་མ་སྐྱིད་པ་ཡོང་གི་ཡོད་པ་འདི་ད་དྲན་པས་ཤེས་པར་བྱས། དྲན་ཤེས་སྐྱེ་ཡག་གི་དོན་དག་ལ་བག་ཡོད་བསྟེན། དེ་བྱེད་དུས་ལུས་པོའི་འཕྲོད་བསྟེན་ཡོང་ཡག་ལ་བག་ཡོད་བསྟེན་པ་ནང་བཞིན། བག་ཡོད་དང་དྲན་ཤེས་བསྟེན་པ་ནང་བཞིན་སེམས་ཀྱི་འཕྲོད་བསྟེན་ལའང་བག་ཡོད་དང་དྲན་ཤེས་བསྟེན་དགོས་ཀྱི་འདུག་ག་ད་འདི་བག་ཡོད་དང་དྲན་ཤེས་ཀྱིས་ཉེས་པ་ལས་ལྡོག་ཡག་ཅིག་ཉེས་པ་སྡོམ་ཡག་ཅིག་བྱེད་ཀྱི་ཡོད་རེད་བ། ད་ཚུལ་ཁྲིམས་ཟེར་ཡ་འདི་ཚུལ་དང་ལྡན་པའི་ཁྲིམས། ཚུལ་དང་ལྡན་པའི་ཁྲིམས་ཟེར་ཡ་འདི། ཁྲིམས་གང་ཞིག་གཞན་ལ་གནོད་ཡག་བྱེད་པ་ཡིན་ན།

རང་ཁྲིམས་སྲུང་ཟེར་བ་དེ། སོ་སོས་བསམ་བློ་བཏང་ནས། རང་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཡིན་དུས་ཙམ་ནས། བདེ་བའི་རྒྱུ་དང་རྐྱེན་དེ་ཨེ་ནི་དང་དུ་བླང། སྡུག་བསྔལ་གྱི་རྒྱུ་དང་རྐྱེན་དེ་ཨེ་ནི་སྡོམ། ད་འདི་ནི་རང་ཁྲིམས་སྲུང་ཡག་ཟེར། མདོ་དོན་ཡང་སྙིང ། ཁྲིམས་སྲུང་ཁྲིམས་ཁྲིམས་ཚུལ་ཁྲིམས་ཟེར་བ་ཁྲིམས་སྲུང་ཟེར་བ་དེ། སོ་སོའི་བདེ་སྐྱིད་ཀྱི་དོན་དག་ལ། ད་སྲུང་སྐྱོབ་བྱེད་ཀྱི་ཡོད་རེད་བ། ཤེས་སོང་ཨ། ས་དེ་འདྲ་ཡིན་དུས་ཨོ་ད་དེ་བག་ཡོད་ལེའུ་ཟེར་བ་དེ་གི་ད་དུས་རྒྱུན་གཏན་ནས་པད་དུ་ཁ་གཡེང་མིག་གཡེང་བག་མེད་གང་ལ་མ་ཤོར་བ་བྱས་བྱས་ཏོགས་ཤིག་བུ་གས་ཅིག་དོ་སྣང་རོགས་བྱེད་ཀྱི་ཡོད་རེད་བ་འདིའི་ཐོག་ལ་བག་ཡོད་དེ་ཡོད་ན་དྲན་པ་སྐྱེ་ཡོང་གི་ཡོད་རེད་དྲན་པ་ཡོད་པ་ཡིན་ན་ཤེས་བཞིན་སྐྱེ་ཡོང་གི་ཡོད་རེད་ད་ཨོ་ད་ཤེས་བཞིན་ལེའུ་ཡིན་ད། གོང་ས་མཆོག་གི་བཀའ་སློབ་དེ་ནས་ང་ཚོས་ཀྱི་ག་རེ་ཤེས་ཐུབ་ཀྱི་འདུག་ལབ་པ་འདྲ་ཞིག་ཡིན་ན། ང་ཚོས་ཀྱི་ལུས་ཀྱི་བདེ་བ་དང་སེམས་ཀྱི་བདེ་བ་གཉིས་ནང་ལོགས་ནས་སེམས་ཀྱི་བདེ་བ་དེ་གལ་ཆེ་བ་ཡིན་པ་དང་སེམས་ཀྱི་བདེ་བ་དེ་ཨེ་ནི་ང་ཚོས་ཀྱི་ལུས་ཀྱི་ལུས་ཀྱི་འཕྲོད་བསྟེན་ལ་ང་ཚོས་ཀྱི་དོ་སྣང་བྱེད་པ་ནང་བཞིན་ཨེ་ནི་སེམས་ཀྱི་འཕྲོད་བསྟེན་ལ་ང་ཚོས་ཀྱི་དོ་སྣང་བྱེད་དགོས་ཡག་དེ་གསལ་པོ་མངོན་ཐུབ་ཀྱི་འདུག་ཞུ་ཡ་ཡིན། མཆོད་ཆང་བཞེས་ལ་མཁས་པའི་ཕོ་གཞོན་ཚོ། མཆོད་ཆང་མཆོད་དུས་བསྟན་འཛིན་འཇིགས་མེད་ལགས་ཀྱི་གཞས་འདི་གསན་ན། མཆོད་ཆང་མཉེས་པོ་ཞེ་དྲགས་ཡོང་གི་རེད་བསམ་གྱི་འདུག་ཞུས་ཙང་བསྟན་འཛིན་འཇིགས་མེད་ལགས་ཀྱི་གཞས། གྲོགས་མོ་རིན་ཆེན་ཞེས་པ་འདི་དགྱེས་གསན་ཡོང་བ་ཞུ།

གྲོགས་མོ་རིན་ཆེན་གསན་དུས་ཚེ་ནས་རྣམ་པ་ཚོས་ཚོར་བ་ག་འདྲེ་འདྲ་བྱུང་ཡོད་ན། ལའོ་ལའོ་ལའོ། འདི་མཆོད་ཆང་མཆོད་དུས་ཚེ་ནས་ཉན་གི་གཞས་ཅིག་རེད། བསྟན་འཛིན་འཇིགས་མེད་ལགས། ང་ཚོ་རྡ་སྟེང་བོད་ཁྱིམ་གྱི་ཁྱིམ་ཚང་བཞི་པའི་གི་ཨ་བ་ཅིག་རེད། ཁོ་རང་གི། YouTube ནང་ལོ་ལ་ཨེ་ནི་གཞས་དེ་ནང་བཞིན་གྱི་གཞས་མང་པོ་ཞེ་པོ་ཅིག་བཏང་གནང་ཡོད་རེད། བྱས་ཙང་རྣམ་པ་ལྷན་རྒྱས་དེ་གཞས་དེ་གསན་དུས་ཚེ་ནས་ཨེ་ནི། སོ་སོ། སྤྲོ་པོ་ཞེ་པོ་ཅིག།

དེ་ཡང་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་འཛམ་གླིང་འཕྲོད་བསྟེན་ལྷན་ཚོགས WHO གིས་འཕྲོད་བསྟེན་གྱི་ཚོགས་ཆེན་ཐོག་མར་དེ་སྐོང་ཚོགས་གནང་བ་དང། ཚོགས་འདུ་འདི་ཡི་སྐབས་ལ་ཐུན་མོང་ནས་སྤྱི་ཟླ་བཞི་པའི་ཚེས་བདུན་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་དབུ་བརྙེས་པའི་ཉིན་མོ་དེ་རྒྱལ་ཁབ་ཁག་ནང་འཕྲོད་བསྟེན་གྱི་གོ་རྟོགས་སྤེལ་ཡག་གི་དམིགས་པ་བཟུང་ནས་འཛམ་གླིང་གི་འཕྲོད་བསྟེན་ཉིན་མོ་སྲུང་བརྩི་ཞུ་ཡ་གཏན་ལ་ཕབ་འདུག། དེ་ནས་ལོ་གཉིས་རྗེས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ནས་བཟུང་སྤྱི་ཟླ་བཞི་པའི་ཚེས་བདུན་འདི་འཛམ་གླིང་འཕྲོད་བསྟེན་ཉིན་མོ་སྲུང་བརྩི་ཞུ་ཡ་འགོ་ཚུགས་པ་རེད། དེ་ནས་ལོ་ལྟར་འཛམ་གླིང་ཡུལ་གྲུ་ཁག་ནང་ཉིན་མོ་འདི་སྲུང་བརྩི་ཞུས་དང་ཞུ་བཞིན་པ་རེད། ཚང་མས་མཁྱེན་གསལ་ལྟར་འཕྲོད་བསྟེན་ནི་མིའི་མི་ཚེ་ནང་གི་རྒྱུ་ནོར་ལོངས་སྤྱོད་ཡག་ཤོས་དེ་རེད། མི་ལ་འཕྲོད་བསྟེན་ཡོད་ན་མི་ཚེ་བདེ་སྐྱིད་ལྡན་པ་ཐོབ་ཐུབ། མི་ལ་འཕྲོད་བསྟེན་ཡག་པོ་མེད་ན་བྱ་བ་གང་ཡང་བྱེད་མི་ཐུབ་པ་དང་དེ་བཞིན་རང་གི་ནང་མི་བུ་ཕྲུག་ལ་ཡང་དཀའ་ངལ་རབ་དང་རིམ་པ་སྤྲད་ཡག་ཐག་ཆོད་པ་རེད་དེ་འདྲ་སོང་ཙང་འཕྲོད་བསྟེན་གྱི་གོ་རྟོགས་སྤེལ་ཡག་དེ་གལ་ཆེན་པོ་ཆགས་ཀྱི་ཡོད་དུས། ཉིན་མོ་དེ་ལ་གོ་རྟོགས་ཀྱི་ལས་རིམ་མི་ཉུང་བ་ཞིག་རྒྱལ་ཁབ་དང་ཚོགས་པ་དང་སློབ་གྲྭ་ཁག་ནང་སྤེལ་གྱི་ཡོད་པ་རེད། རྣམ་པ་ཚོས་རང་ཉིད་ངོས་ནས་རང་རང་སོ་སོའི་ནང་མི་དང་གྲོགས་པོ་སོགས་ལ་ཉིན་མོ་འདི་བསྟུད་ནས་གོ་རྟོགས་ལེགས་པར་སྤེལ་རོགས་གནང། ཐ་ན་རང་ཉིད་ཀྱི་ངོ་དེབ་དང Instagram ཐོག་ངེས་པར་དུ་ཚིག་གཅིག་གཉིས་འབྲི་རོགས་གནང་ཞུ་རྒྱུ་ཡིན། ལོ་ལྟར་བཞིན་ཉིན་མོ་འདི་ལ་བརྗོད་གཞི་འདྲ་མིན་སྣ་ཚོགས་ཡོད་པས། ད་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་འཕྲོད་བསྟེན་ཉིན་མོའི་བརྗོད་གཞི་ནི Building a Fairer, Healthier World། བོད་སྐད་ནང་ལ་འཛམ་གླིང་བདེ་པོ་ཐང་པོ་དང་ཁམས་བཟང་པོ་བཟོ་རྒྱུ་བཅས་ཡིན་པ་དང་སློབ་གྲྭ་དང་སྤྱི་ཚོགས་ཁག་ནང་བྲིས་རྩོམ་དང་གཏམ་བཤད་དེ་བཞིན་བརྙན་ཐུང་བཅས་གཟིགས་འབུལ་ཞུ་གི་ཡོད་པ་རེད། ང་ཚོའི་སློབ་གྲྭ་ནང་ལ་ཡང་ལས་གྲྭ་མི་ཉུང་བ་ཞིག་སྤེལ་དང་སྤེལ་བཞིན་པ་རེད། བྱས་ཙང་ཉིན་མོ་ཁྱད་པར་ཅན་དེ་ཐུགས་ལ་བཅངས་ནས་དུས་དང་རྣམ་པ་ཀུན་ཏུ་རང་ཉིད་ཀྱི་འཕྲོད་བསྟེན་ལ་དོ་སྣང་གནང་རོགས་གནང་ཞུ་རྒྱུ་དང། འབོད་སྐུལ་འདི་དང་མཉམ་དུ་ང་ཚོས་ཐེངས་འདིའི་ལེ་ཚན་འདི་གར་མཚམས་འཇོག་བྱེད་ཀྱི་ཡིན་པས་རྣམ་པ་ཚོས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་པ་ལ་ཐུགས་རྗེ་ཆེ་ཞུ་རྒྱུ། ང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང།
གཤམ་གྱི་གཞས་འདིའི་ནང་ཕོ་མོའི་དབར་ལ་བརྩེ་དུང་གིས་རོལ་བའི་གཏམ་རྣམས་གླེང་འདུག་པས་ལྷན་རྒྱས། ཐུགས་དགའ་སྤྲོ་ཆེན་པོའི་ངང་ས་སྐྱ་འཕྲིན་ལས་ཀྱིས་བཏང་གནང་པའི་གཞས།

ང་ནི་འདི་ལ་འཚོ་བ་སྐྱིད་པོ་ཞེ་པོ་ཅིག་དང་དེ་ནང་བཞིན་གྱི་ལས་དང་སྐལ་བ་ཡོད་ན་མཇལ་བའི་དུས་ཅིག་ཤར་ཡོང་ཟེར་ལ་ཡ་དེ་དངོས་གནས་ཁོ་རང་ད་མེ་ཏོག་ཡང་མཐོ་བོ་ཞེ་པོ་ཅིག་ལས་འདྲ་པོ་ཅི་ཡོད་ན་ནི་ལས་དང་སྐལ་བ་ཡོད་ན་མྱོང་བའི་དུས་ཅིག་ཤར་ཡོང་ཨེ་ནི་ད་དེ་ལ་ས་སྐྱ་འཕྲིན་ལས་ལགས་ཀྱིས་གཞས་དེ་དཔེ་སྙན་པོ་བཏང་གནང་ཤག་རྣམ་པ་ལྷན་རྒྱས་སྤྲོ་པོ་བྱུང་ཡོད་ཤག་རེད།

མི་གཅིག་གིས་བདེན་པ་གསུངས་བཞག། ཡིད་ཆེས་ཞེས་པ་ནི་འཇིག་རྟེན་འདིར་རིན་ཐང་བྲལ་བ་ཞིག་ཡིན་པ་གདོན་མི་ཟ། ཡིད་ཆེས་སྐྱེས་ཡས་ལ་ལོ་མང་པོ་འགོར་ཡང་དེ་ཞིག་ཡས་ལ་སྐར་ཆ་ཡང་འགོར་གྱི་མ་རེད། སྐུ་ཁམས་བཟང། ང་བསྟན་འཛིན་དངོས་གྲུབ་རྒྱ་ཆེའི་གསན་མོ་བ་རྣམ་པའི་ཆེད་དུ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་སྒྲུང་གཏམ་ལས་རིམ་ལས་སྒྲུང་གཏམ་ཐུང་ཐུང་ཞིག་ད་རིང་གི་སྒྲུང་ཐུང་ཐུང་འདི་ནགས་ཚལ་གྱི་ལོ་རྒྱུས་ཅིག་ཡིན། དེ་ཡང་ཉི་མ་གཅིག། གློ་བུར་ཐོལ་རྒྱག་ཅིག་ལ། གནམ་གཤིས་ཀྱི་འགྱུར་བ་ཕྱིན་བྱས་ནི་གནམ་གཤིས་དེ་འགྱུར་བའི་དབང་གིས་གནམ་ལ་སྤྲིན་པ་འཁོར། འབྲུག་སྐད་རྒྱབ། གློག་འཁྱུག། འོ་འདི་འདྲའི་བྱེད་པའི་གི་དངངས་སྐྲག་ཆེན་པོ་གཅིག་གི་དུས་ཚོད་ཅིག་ལ། གློག་འཁྱུག་པའི་རྐྱེན་གྱིས་ཤིང་ནགས་ལ་མེ་སྦར། ཤིང་ནགས་ལ་མེ་འབར་དུས་ཙ་ནི་མེ་ཞེད་སྣང་ཚ་བོ་ཞེ་བོ་ཞིག་ཕར་འབར་ཡོང་དུས་ཙ་ནི་ཨེ་ནི་རི་དྭགས་དེ་གི་ཚང་མ་བྲོས་བྱས་ནི་ཕར་བྲོས་ཚུར་བྲོས་ག་བ་འགྲོ་ག་བ་མ་འགྲོ་ཧ་མ་གོ་བའི་འོ་འདི་འདྲའི་གི་གནས་སྟངས་གཅིག་གི་དཀྱིལ་ལ་ཤྭ་བ་ཡུ་མོ་ཅིག་ཡོད་པ་རེད། ཤ་བ་ཡུ་མོ་དེ་ཁོ་རང་གི་གཟུགས་པོ་ལ་ཁྲ་སྙིང་རྗེ་ལ་གཞན་པ་ལ་མེད་བསྡད་པའི་གི་ཁྲ་དམིགས་བསལ་བྱས་པའི་རྣམ་པ་ཡག་པོ་ཡོད་བསྡད་པ་ཤ་བ་ཡུ་མོ་ཞིག་ཤ་བ་ཡུ་མོ་དེ་ནི་རི་དྭགས་གཞན་པ་དང་མ་འདྲ་བ་ལ་ག་རེ་རེད་ལབ་པ་འདྲ་བྱས་ན་ཤ་བ་ཡུ་མོ་དེ་སྐབས་དེ་དུས་གཟུགས་གཞི་བདེ་པོ་ཡོད་མ་རེད་གཟུགས་གཞི་བདེ་པོ་ཡོད་མ་རེད་ལབ་དུས་ཙ་ནི་ཨེ་ནི་ཤ་བ་ཡུ་མོ་དེ་ལ་སྐྱེ་ཡས་ཆགས་བསྡད་ཡོད་རེད། སྐྱེ་ཡས་ཡོད་བསྡད་པས་ད་ག་དུས་སྐྱེས་ག་དུས་མ་སྐྱེས་འོ་དེ་འདྲའི་གི་གནས་སྟངས་ཡོད་བསྡད་པའི་གི་ཤྭ་བ་ཡུ་མོ་སྙིང་རྗེ་པོ་ཞེ་པོ་འདི་ཨེ་ནི་བྲོས་དང་མ་བྲོས་བྲོས་བྱས་ནི་ཁོ་རང་ཅིག་བྲོས་འགྲོ་དུས་ཙ་ནི་ཨེ་ནི་དབུགས་ལྟེམ་ཁོ་རང་ཅིག་ནང་ལོགས་ལ་ཕར་སླེབས་པ་ནང་བཞིན་གྱི་དེ་འདྲའི་གི་ཕར་བྲོས་ཕྱིན་བྱས་ནི་གཙང་པོ་ཆེན་པོ་ཞེ་པོ་ཅིག་གི་མཐའ་ལ་སླེབས་པ་རེད་ད། གཙང་པོ་ཆེན་པོ་ཞེ་བོ་དེ་གི་མཐའ་ལ་སླེབས་ཡོང་དུས་ཙ་ནས་ཨེ་ནི་ད་ཁོ་རང་ཨེ་ནི་དེ་ལ་སླེབས་ཡོང་དུས་ད་མེ་གི་འཇིགས་པ་ནས་ད་ཐར་སོང་བསམ་བྱས་ནས་ཨེ་ནི་དགའ་ཚོར་འདྲ་བྱས་ནས་ཨེ་ནི་དབུགས་ཏོག་ཙམ་བཏང་བྱས་ནས་དབུགས་ལྷེམ་ལྷེམ་གྱི་ཐོག་ལ་ཆུ་ཅིག་ཡར་ཏོག་ཙམ་བཏུང་བྱས་ནས་ཆུ་ཁ་གང་བཏུང་གཟུགས་པོ་དེ་ཏོག་ཙམ་ངལ་གསོ་ཅིག་མར་གསོ་ཡོང་བའི་འོ་དེ་འདྲའི་གི་དུས་ཚོད་ཅིག་ལ། ཁོ་རང་གི་དེ་སྔོན་ལ་བྲོས་འགྲོ་དུས་ཀྱི་ཨེ་ནི་བསམ་བློ་དེ་འཁོར་ཡོང་དུས་ཙ་ནས་སྐབས་དེ་དུས་ཙ་ནས་ག་རེ་དྲན་པ་རེད་ལབ་ན་ཁོ་རང་གི་རྒྱབ་ལོགས་ལ་གཅིག་གིས་འདེད་ཀྱི་ཡོད་པ་ཅིག་ཁོ་རང་རྗེས་འདེད་བྱེད་ཀྱི་ཡོད་པ་ཅིག་ཁོ་རང་ཚོར་བ་རེད། དེ་ཚོར་བ་སོང་ཙང་ཁོ་རང་ཐོལ་རྒྱག་མགོ་བཀྱགས་ལྟ་ཡ་ལ་ནི་ཞེད་ཀྱི་ཡོད་རེད་པ། ཨེ་ནི་ཞེད་དུས་ཙ་ན་ཁོ་རང་གི་ཟུར་མིག་ཅིག་འདྲ་བྱས་ནས་བལྟས་ཡོང་དུས་ཙ་ནས་ཕ་གི་ལ་ག་རེ་ཡོད་རེད་ཟེར་ལབ་ན། ཁྱི་ར་རྒྱག་མཁན་ཅིག་ཡོད་རེད་ཁྱི་ར་རྒྱག་མཁན་དེ་གིས་ཨེ་ནི་མེ་མདའ་ཆེན་པོ་ཞེ་བོ་ཅིག་ཁྱེར་ཡོང་མེ་མདའ་དེ་ནང་མདེའུ་བླུགས་བྱས་ནས་ད་ཕར་ནས་མེ་མདའ་དེ་རེད་ཀྱི་གྲ་སྒྲིག་བྱེད་ཀྱི་ད་དེ་འདྲའི་གི་གྲ་སྒྲིག་བྱེད་པའི་གནས་སྐབས་ད་ག་རང་ལ་ཨེ་ནི་བྲོས་ས་གཅིག་མ་གཏོགས་མེད་དུས་ཙ་ནས་དེ་ལ་གཅིག་བྲོས་ཡས་ཀྱི་ཁ་བསྒྱུར་ཀ་ལྷ་མོ་ད་ག་རང་ལ་ཁོ་རང་གིས་ག་རེ་མཐོང་བ་རེད་ལབ་ན་ཕར་ནས་ཚུར་སྟག་ཞེད་སྣང་ཚ་བོ་ཞེ་བོ་ཅིག་ནམ་རྒྱུན་ལས་ལྷག་གི་ང་རྒྱལ་དང་ཁོང་ཁྲོ་དང་འོ་དེ་འདྲ་ལྡན་བསྡད་པའི་མཆེ་བ་འཚིར་འཚིར་ཡོད་བསྡད་པའི་གི་སྟག་གཅིག་ཕར་ནས་ཚུར་ག་ལེ་ག་ལེ་ད་ཤ་བ་འདི་ལ་ཚུར་ལྡིར་བྱས་ནས་ཡོང་བསྡད་པ་མཐོང་བ་རེད་ད་དེ་མཐོང་དུས་ཙ་ནས་ཤ་བ་དེ་མིག་བཙུམ་བྱས་ནས་བསམ་བློ་ཞིག་བཏང་དུས་ཙ་ནས་ཕྱོགས་གཅིག་ལ་ནི་མེ་འབར་བྱས་ནས་མེ་གི་འཇིགས་པ་གིས་བྲོས་ས་མེད་པ་བྱས་ཕྱོགས་གཉིས་པ་དེ་ལ་ནི་ཆུ་གཙང་པོ་ཆེན་པོ་ཞེ་བོ་ཅིག་འདི་བརྒལ་བ་འདྲ་བྱས་ན་ཤི་ཡས་ཐག་ཆོད་པ་བྱས་ཕྱོགས་གསུམ་པ་དེ་ལ་ནི་སྟག་ཞེད་སྣང་ཚ་བོ་ཞེ་བོ་ཅིག་ཕར་ནས་ཚུར་ཡོང་བསྡད་པ་བྱས་ཨེ་ནི་ཕྱོགས་བཞི་པ་དེ་ལ་བྲོས་ཡས་ལ་ནི་དེ་ལ་ནི་ཨེ་ནི་ཁྱི་ར་རྒྱག་མཁན་ཅིག། ཕ་གི་ལ་ཡོད་དུས་ཙ་ནས་ཕྱོགས་བཞི་ཀ་ནས་ད་བྲོས་ས་མེད་པའི་གི་གནས་སྟངས་སྐྱོ་པོ་ཞེ་བོ་དེ་ལ་སླེབས་ཡོང་དུས་ཙ་ནས་ད་ཤ་བ་དེ་ང་ཤི་ཡས་ཡིན་པ་ངེས་སོང་བསམ་བྱས་ནས་བསམ་བློ་དེ་འདྲ་འཁོར་དུས་ཙ་ནས་ད་ག་རེ་རེད་ད་ཤི་ཡས་ངེས་ཚར་བ་རེད་ད་དེ་ལས་བློ་བདེ་བོའི་ངང་ནས་ཤི་ན་མ་རེད་པས་བསམ་བྱས་ནས་ཤ་བ་དེ་གི་ཁོ་རང་གཟུགས་པོ་དེ་ཕར་བསྒྱུར་བྱས་ནས་ཕ་གི་ཁྱི་ར་རྒྱག་མཁན་དེ་གི་མདུན་ལ་ཕར་ཕྱིན་བྱས་ནས་མདུན་ལ་ཕྱིན་བྱས་ནས་མིག་བཙུམ་ནས་ཁོ་རང་གིས་ག་རེ་བྱས་པ་རེད་ལབ་ན་སྨོན་ལམ་བརྒྱབ་པ་རེད། ད་ངའི་གི་དུས་ཚོད་དེ་ད་ད་རིང་རྫོགས་པ་རེད་ད་ཡིན་ནའི་གི་ང་གི་མཇུག་ལྷག་བསྡད་པའི་ངའི་གི་ཨ་ནི་ཤ་བ་གི་ཤ་ཕྲུག་འདི་ཀྱི་ཚང་མ། དཀོན་མཆོག་མཁྱེན་འདི་ཀྱི་ལ་སྐྱོབ་ཐུབ་ན་སྐྱོབ་རོགས་གནང་ཟེར་ལབ་ནས་མིག་བཙུམ་བྱས་ནས་སྨོན་ལམ་འདི་འདྲ་ཞིག་བརྒྱབ་བྱས་ནས་ཨ་ནི་ད་མེ་མདའ་དེ་ག་དུས་ཤོར་ཡོང་བསམ་བྱས་སྒུག་བསྡད་པ་རེད། དེ་སྒུག་བསྡད་པའི་གནས་སྐབས་ད་ག་རང་ལ་ཤིང་ནགས་ལ་མེ་འབར་ཡོད་དུས་ཙ་ནས་ཕ་གི་དེ་ནི་མེ་ཚག་ཅིག་འཐོར་བྱས་ནས་ཁྱི་ར་རྒྱག་མཁན་མི་དེ་གི་མིག་ལ་ཕོག། མི་དེ་གི་མིག་ལ་མེ་ཚག་དེ་འཐོར་དུས་ཙ་ནས་ཨེ་ནི་མི་དེ་གིས་མེ་མདའ་བརྒྱབ། མི་དེ་གིས་མེ་མདའ་བརྒྱབ་དུས་ཙ་ནས་མེ་མདའ་བརྒྱབ་པ་རེད་མདེའུ་ཐོན་པ་རེད། མདེའུ་དེ་ཤྭ་བ་ལ་འཁེལ་ཚབ་ལ། མེ་ཙག་འདི་གི་རྒྱུ་མཚན་གྱིས་ཨ་ནི་ད་དམིགས་གཏད་བྱེད་ས་དེ་ཕར་འཁྲུགས་བྱས་ནས་སྟག་དེ་ལ་ཁད། སྟག་དེ་ལ་འཁེལ་ཡོང་དུས་ཙ་ནས་སྟག་དེ་རྨས་སྐྱོན་བྱས་ནས་ས་ལ་ཟགས་པ་རེད། ཁྱི་ར་རྒྱག་མཁན་དེ་ནི་ཁོ་རང་མིག་ལ་མེ་ཙག་འཐོར་དུས་ཙ་ནས་མིག་སྐྱོབ་བྱས་ནས་བྲོས་ཕྱིན་པ་རེད། ད་དེ་འདྲའི་གི་དུས་ཚོད་ད་ག་རང་ལ་ཤ་བ་ཡུ་མོ་དེ་ཨ་ནི་ནམ་ལངས་པ་འདྲ་བོ་ཅིག། ད་དེ་འདྲའི་གི་པས་ཁོ་རང་གོ་སྐབས་བཟང་པོ་དེ་རག་ཡོང་དུས་གཅིག་བྲོས་ཕྱིན་བྱས་དེ་ནས་ཕར་བྲོས་འགྲོ་བྱས་ནས་ཨ་ནི་ས་ཆ་ཨོ་སི་ཐག་རིང་པོ་གཅིག་ལ་སླེབས་ཡོང་དུས་ཙ་ནས་ཆར་པ་སིབ་སིབ་ཅིག་བརྒྱབ་ཨ་ནི་སྤང་སྐྱིད་པོ་ཞེ་པོ་ཅིག་དཀྱིལ་ལ་དེ་འདྲ་ཅིག་སླེབས་བསྡད་པའི་གནས་སྐབས་ལ་ཁོ་རང་ཤ་བ་ཁོ་རང་དེ་ཉིད་ལ་སྐྱེ་རྒྱུ་ཡོད་དུས་ཙ་ནས་ཁོ་རང་སྐྱེ་རྒྱུ་དེ་ཨ་ནི་གཟུགས་པོ་དེ་མར་ཞིག་ཕྱིན་བྱས་ནས་ཤ་ཕྲུག་སྙིང་རྗེ་པོ་ཅིག་མར་སྐྱེས་བྱས་ནས་སྤང་འདི་གི་སྟེང་ལ་ཨ་ནི་མེ་ཏོག་དང་སྐྱིད་པོ་ཞེ་པོ་ཡུལ་ལྗོངས་སྐྱིད་པོ་དང་གནམ་གཤིས་སྐྱིད་པོ་དེ་འདྲ་གཅིག་ལ་གྱུར་བསྡད་པའི་གནས་སྐབས་གཅིག་ལ་སྤུ་གུ་དེ་འདྲ་ཞིག་སྐྱེས་བསྡད་པའི་གནས་ཨེ་ཨོ་འདི་འདྲའི་གི་ལོ་རྒྱུས་ཅིག་རེད་ཞུ་ཡས་འདི་སྒྲུང་གཏམ་ཐུང་ཐུང་དེ་དེར་མཚམས་བྱས་པ་རེད་ཡིན་ནས་སྒྲུང་གཏམ་འདི་ཐུང་ཐུང་རེད་དེ་དེ་ནས་ང་ཚོ་སློབ་གསོ་ག་རེ་རག་གི་ཡོད་རེད་ཟེར་ལབ་དུས་ཙ་ནས་སློབ་གསོ་འདི་ག་རེད་ཟེར་ལབ་པ་འདྲ་བྱས་ན་ཤ་བ་དེ་དུས་ཚོད། ཉག་ཕྲ་པོ་ཞེ་པོ་དེ་ལ་ཁོ་རང་གིས་སྨོན་ལམ་བརྒྱབ་བྱས་ཡིད་ཆེས་རྩེ་གཅིག་ཏུ་དཀོན་མཆོག་ལ་གསོལ་བ་བཏབ་བྱས་ནས་ཁོ་རང་ཡིད་ཆེས་བྱེད་དུས་ཙ་ནས་ཁོ་རང་ཐར་ཐུབ་པ་རེད་པ་དེ་ནང་བཞིན་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་མི་ཕྱུག་པོ་དང་སྤྲང་པོ་དང་ག་རེ་ཡིན་པ་འདྲ་བྱས་ན་ཁོང་ཚོའི་གི་མི་ཚེ་གི་མདུན་ལམ་འདིའི་སྟེང་ལ་ག་དུས་ཡིན་ནས་དཀའ་ངལ་འཕྲད་འཕྲད་པ་རེད། དཀའ་ངལ་ཕྱོགས་བཞི་ཆར་ནས་དཀའ་ངལ་འཕྲད་པ་འདྲ་ཅིག་ཡིན་པ་འདྲ་ཅིག་ཡིན་ནས་ད་སོ་སོ་ཡིད་ཆེས་བློས་འགེལ་ཐོག་ནས་དཀོན་མཆོག་ལ་ཕར་གསོལ་བ་སྨོན་ལམ་བརྒྱབ་བྱས་ནས་ཨ་ནི་ལས་ཀ་བཟང་པོ་དེ་བྱེད་པ་འདྲ་ཅིག་ཡིན་ན་ཨ་ནི་ལས་ཀ་དེ་འབྲས་བུ་སྨིན་གྱི་རེད་ཞུ་ཡས་ཡིན་འོ་འདི་འདྲའི་གི་སྨིན་ཡས་ཡིན་པ་དེ་ཨ་ནི་སྒྲུང་གཏམ་འདིའི་ཐོག་ནས་མངོན་ཐུབ་ཀྱི་ཡོད་ཙང། ཨན་ཡ་སྒྲུང་གཏམ་ཐུང་ཐུང་དེ་ཨན་དེ་ལ་མཚམས་བཞག་གི་ཡིན། སེམས་པ་བཟང་པོ་གཅིག་དང་ཨན་གཞན་ཕན་གྱི་བློ། བརྩེ་སེམས་མ་ཉམས་པའི་ཐོག་ནས་ཨན་མིའི་མིག་དཔེ་ཡོད་པ་གཅིག་གནང་ཡས་དེ་གལ་ཆེན་པོ་རེད་དེ་ལྟར་གནང་རོགས་གནང་ཞུ་ཡས་དང་སྒྲུང་གཏམ་གྱི་ལས་རིམ་གསན་པ་ལ་དགའ་བསུ་ཞུ་རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང། གུས་པའི་སྒྲུང་གཏམ་ལེ་ཚན་འདི FM དགུ་བཅུ་ཚེག་བཞི་ཐོག་རེས་གཟའ་ལྷག་པ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་འབུལ་ལམ་ཞུ་བཞིན་ཡོད་པས།

སྤྱིར་བཏང་གི་ད་ག་དུས་ཡིན་ན་ང་ཚོ་མི་ལབ་ཡས་དེ་ལ་དཀའ་ངལ་འཕྲད་འཕྲད་པ་རེད་དཀའ་ངལ་འཕྲད་དུས་ཙ་ནས་ཨ་ནི་དཀའ་ངལ་དེ་ལ་ཨ་ནི་དཀའ་ངལ་དུ་མ་བརྩིས་པ་བྱས་ནས་ཨ་ནི་དེ་ལ་གདོང་ལེན་གྱི་བྱེད་ཐབས་ཀྱི་ཨ་ནི་ཐབས་ཤེས་ཅིག་རག་གི་མེད་ན་བསམ་སེམས་ཤུགས་ཅིག་འཕར་གྱི་མེད་ན་བསམ་ནས་ཨ་ནི་སྒྲུང་འདི་ཨ་ནི་ད་ལྟ་དེ་ནས་མར་ཞུས་པ་རེད་ཨ་བྱས་ཙང་སྒྲུང་འདིའི་ཐོག་ནས་ཨ་ནི་སོ་སོ་ག་དུས་ཡིན་ནས་དཀའ་ངལ་ཅིག་ལ་གདོང་ལེན་བྱེད་ཐུབ་མཁན་གྱི་མི། བཟང་པོ་ཅིག་ཆགས་ཐུབ་པའི་རེ་བ་དང་བཅས ༸གོང་ས་མཆོག་གི་འཁྲུངས་སྐར་ནི་བོད་མི་ཡོངས་ཀྱིས་ལོ་རྟག་པར་བསུ་ཡས་ཤིག་རེད་དེ་རིང་བསོད་ནམས་བློ་ལྡན་ལགས་ཀྱིས་བཏང་གནང་པའི་གཞས་འདི་ཁོང་གི་བཀའ་དྲིན་བསྟོད་གླུ་ཞིག་རེད་བསོད་ནམས་བློ་ལྡན་ལགས་ཀྱི་གཞས་སྐུའི་འཁྲུངས་སྐར་བསུ་ཞེས་པ་དེ་དགྱེས་གསན་ཡོང་བ་ཞུ།

འཛམ་གླིང་ཡོངས་ཀྱི་མགོན་ཡིན་པ། ཨ་ནི་དེ་མ་ཡིན་པའི་གོང་ས་མཆོག་གིས་བཀའ་སློབ་ནང་ལོགས་ལ་སེམས་པ་བཟང་པོ་གནང་ཡ་དེ་གལ་ཆེན་པོ་ཡིན་པ་དང་དེ་ལྟར་མེད་དུས་གོང་ས་མཆོག་གི་ཞལ་རས་དྲན་དགོས་པ་གསུངས་འདུག་ཨ་ནི་གཞས་འདི་གི་ཐོག་ནས་ང་ཚོས་ཀྱི་གོང་ས་མཆོག་གི་སྐུའི་འཁྲུངས་སྐར་བསུ་སྟངས་ཀྱི་ཨེ་ནི་བསྟོད་པ་དང་གླུ་གཞས་སྙན་འཇེབས་བསྟན་པ་འོ་དེ་འདྲའི་ཅིག་ང་ཚོ་གི་གསན་ཡག་རག་པ་དེ་གོ་སྐབས་བཟང་པོ་ཞིག་རེད་བསམ་གྱི་འདུག་བར་མཚམས་དེ་ལ་ཕྲུ་གུ་ཚོ་དང་སློབ་ཕྲུག་ཚོའི་ཕ་མ་ཚོར་ཕན་ནུས་ལྡན་པའི་དཔེ་དེབ་ཀློག་ལྟར་གྱི་ལེ་ཚན་ཅིག་གྲ་སྒྲིག་གནང་ཡོད་རེད་ཨེ་ནི་དེ་དགྱེས་གསན་ཡོང་བ་ཞུ།

བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་ཞུ་རྒྱུ། ང་བསྟན་འཛིན་དར་རྒྱས་ཡིན། ང་ཚོའི་དཔེ་དེབ་ངོ་སྤྲོད་ལེ་ཚན་ནང་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ཡི་ནང་ལ་ང་ཚོས་འཛམ་གླིང་ནང་གི་སྐད་གྲགས་ཆེ་བའི་དཔེ་དེབ། ལྷག་པར་དུ་སློབ་ཕྲུག་ཚོ་ལ་ཐད་ཀར་འབྲེལ་བ་ཡོད་པའི་དཔེ་དེབ་འདྲ་མིན་སྣ་ཚོགས་ངོ་སྤྲོད་ཞུ་གི་ཡོད། སྤྱི་བཏང་དཔེ་དེབ་ཀློག་རྒྱུ་ནི་མིའི་མི་ཚེ་ནང་དུ་མེད་དུ་མི་རུང་བའི་གོམས་གཤིས་གལ་ཆེན་པོ་ཞིག་ཡིན། ལྷག་པར་དུ་སློབ་གྲྭའི་སློབ་མ་ཚོའི་མི་ཚེའི་ནང་ལ། དཔེ་དེབ་ཀློག་རྒྱུ་ནི་རང་ཉིད་ལ་ཤེས་བྱ་གསར་པ་ཐོབ་ཡག་གི་གཞི་རྩ་གཙོ་བོ་ཞིག་ཡིན་པ་ཚང་མས་མཁྱེན་གསལ་ལྟར་སོང་ཙང། ང་ཚོ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་རྒྱ་ཆེ་མང་ཚོགས་ཀྱང་དཔེ་དེབ་ཀློག་ཡག་གི་གོམས་གཤིས་བཟང་པོ་ཡོད་པའི་རེ་བ་ཞུ་གི་ཡོད།

ངའི་དེབ་འདིའི་མིང་ལ་ག་རེ་ཟེར་ཡིན་ལབ་ན Ghost Horse རེད། དེས་མ་ཟད་རྩོམ་པ་པོ་མཚན་ལ George Stanley རེད། George Stanley ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཉིས་ལ་འཁྲུངས་རེད་ནི་ཁོང་དགུང་ལོ་དྲུག་ཅུ་རེ་བརྒྱད་སྐབས་ཁོང་གྲོངས་རེད། ཁོང་གིས་དེབ་ཧ་ཅང་མང་པོ་བརྩམས་གནང་བ་རེད་དེ་ཡང་དངོས་ཡོད་བྱུང་ཚུལ་བརྒྱ་ལས་ལྷག་ཙམ་བརྩམས་གནང་བ་རེད། ཨོ་ལགས་སོ་ད་བྱས་ན་ཁྱེད་རང་གི་དཔེ་དེབ་ཀྱི་མིང་ལ Ghost Horse ལབ་ཡ་འདི་བྱས་ཨ་ནི་དེ་ག་ནང་ད་རྩོམ་པ་པོ་ནི George Stanley ལབ་མཁན་རེད་བ་དེ་ཡིན་པ་སོང་ཙང། སློབ་མ་ཚེ་རིང་ལྷ་མོ་ལགས་ཁྱེད་རང་གི་དཔེ་དེབ་འདི་གི་སྒྲུང་གཙོ་བོ་འདི་གི་དོན་དག་གཙོ་བོ་འདྲ་བོ་འདི་ང་ཚོ་ལ་ངོ་སྤྲོད་ཏོག་ཙམ་གནང་རོགས་གནང། ལགས་སོ་ཡིན་དང་ཡིན། འདི་དེབ་དེ་ནི་ག་རེ་འདྲ་པོ་ཞིག་སྐོར་ལ་རེད་ལབ་ན་རྟ་སེམས་དོན་དང་ནི་བུ་མོ་ཆུང་ཆུང་གི་བར་ལོགས་ཀྱི་བརྩེ་བ་སྐོར་ལ་རེད། དེར་མ་ཟད་གལ་སྲིད་ངས་སྙིང་དོན་ཐུང་ངུ་ར་ཞིག་ཞུ་བར་བྱས་ན་དང་པོ། མོ་རང་ནི་ནང་སྤོས་དུས་སྐབས་ལ་ནི་སོ་སོའི་ཨ་མ་མཉམ་དུ་ལས་སེམས་པ་སྐྱིད་པོ་མ་ཆགས་སོ་སོའི་ཨ་མ་ལགས་ལ་ཡང་དཀའ་ངལ་ཞུས་མ་ཐུབ། མཉམ་དུ་སློབ་གྲྭ་དང་པོ་འགྲོ་དུས་སུ་ནི་སེམས་པ་སྐྱིད་པོ་མ། ཆགས་ཀྱི་མེད་ཙང་མཉམ་དུ་ཉི་མ་ཤས་རྗེས་ལ་མོ་ཡི་མོ་རང་གི་ཉལ་ཁང་ལ་རླུང་གྲང་ཐིང་ཐིང་སླེབས་དུས་སྐབས་ལ་མར་ཅིག་ལྟ་དུས་སྐབས་ལ་རྟ་དཀར་པོ་འགྲོ་བསྡད་པ་མཐོང་རེད། ཨོ་ལགས་སོ་ཐུགས་རྗེ་གནང། སློབ་མ་ཚེ་རིང་ལྷ་མོ་ལགས་ཁྱེད་རང་གི་དཔེ་དེབ་འདི་ཀློག་བྱས་དཔེ་དེབ་ནང་ལོགས་ལ་འདྲ་མིན་སྣ་ཚོགས་ཡོད་པ་སོང་ཙང་དཔེ་དེབ་འདིའི་ནང་ལོགས་ནས་ཁྱེད་རང་གི་དགའ་ཤོས་འདྲ་བོ་ཅིག་ནི་སུ་བྱུང་སོང་འདི་ང་ཚོ་ལ་གསུང་རོགས་གནང།
ལགས་སོ་ཨ་ནི་ང་རང་ག་གྱི་མིན་ན་དགའ་ཤོས་དེ་ཨ་ནི་བུ་མོ་ཆུང་ཆུང་དེ་རེད་ད་སེམས་ཅན་གྱི་ནི་རྟ་རེད་ད་དགའ་བོ་དེ་རེད་དེ་ད་དགའ་བོ་དེ་གང་ལབ་ན་ནི་སྔོན་མ་ཡིན་ན་ནི་ཁོ་མ་གྲོངས་སྔོན་ལ་ཁོ་རང་སོ་སོའི་བདག་པོ་ཡིན་ད། གྲུབ་ཆ་དང་ཐོ་འགོད་ར། དེའི་རྗེས་ལ་སོ་སོའི་གྲོངས་དུས་སེམས་གཏོང་དེ་བརླག་དུས་ཨ་ནི་ཁོ་ཁོ་རང་འགྱོད་པ་སྐྱེ་བཞིན་ལྷ་རེད་རྗེས་ལ་མོ་ཡི་རོགས་པ་བྱེད་བྱེད་ཨ་ནི་རྗེས་ལ་སེམས་གཏོང་དེ་བརླག་ཡས་ཕྱིན་པ་རེད། ལ་སོ་ཨ་ཚེ་ལྷམ་ལགས་ཨ་ནི་བྱས་ན་ད་ཁྱེད་རང་གི་དཔེ་དེབ་དེ་ཀློག་ཨ་སྙན་པོ་བྱུང། དེའི་དེ་སོ་སོ་ལ་རན་པོ་འདྲ་བོ་ཞིག་མཐོང། གྲོགས་པོ་གི་ནང་ལོགས་ལ་བརྩེ་བ་དང་དེ་འདྲ་ཡོད་དུས་ཁྱེད་རང་ངོས་ནས་སློབ་ཕྲུག་གཞན་པ་ལ་དེབ་འདི་བསྒྱུར་དགོས་བྱེད་ཡ་ཅིག་རེད་འདུག་དགོངས་ཀྱི་འདུག་བས།
ལགས་སོ། སྒྲུང་དེབ་དེ་ཀློག་ན་ཡག་པོ་དཔེ་ཡོད་རེད་དེ་སྙན་པོ་ཡོད་རེད་སྙན་སྙན་པོ་ཡོད་བ་མ་ཟད་གནད་འདི་དེ་མཉམ་དུ Bond of Love ཡང་སྟོན་ཐུབ་རེད་དེ་ན་གནད་ཡོད་མི་དེ་རྣམས་བུ་ཆུང་ཆུང་དེ་ཚོ་ལ་བསླབ་བྱ་ཡོད་ཡག་པོ་བྱས་ཡོད་རེད་ལགས་སོ། ད་ག་རང་ཡིན། ཨོ་ལ་སོ། དཔེ་ཡག་པོ་གསུངས་སོང་ཚེ་ལྷམ་ལགས། ཁྱེད་རང་ད་རིང་ང་ཚོའི་གི་ལེ་ཚན་ནང་ཕེབས་ནས་ཕྱག་དེབ་འདིའི་སྐོར་ལ་ངོ་སྤྲོད་གནང་བ་ཐུགས་རྗེ་གནང། ལ་སོ།
ཡིན་དང་ཡིན་ཡང་ཐུགས་རྗེ་གནང།
འདི་དང་མཉམ་དུ་ང་ཚོ་ཐེངས་འདིའི་ལེ་ཚན་འདི་གར་མཚམས་འཇོག་བྱེད་ཀི་ཡིན་པས་རྣམ་པ་ཚོ་ལ་ཞུ་རྒྱུ། རྣམ་པ་ཚོ་ལ་ཡང་དཔེ་དེབ་ངོ་སྤྲོད་ཞུ་ཡས་ཡོད་ན་ང་ཚོ་ལ་ངེས་པར་དུ་འབྲེལ་བ་གནང་རོགས་གནང། སྡིངས་ཆ་འདི་ནི་རྣམ་པ་ཚོའི་སྡིངས་ཆ་ཡིན་པ་དང་ངེས་པར་དུ་མཉམ་ཞུགས་གནང་རོགས་གནང། རྣམ་པ་ཚོས་ང་ཚོ་ལེ་ཚན་གསན་པ་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མ་ནང་བསྐྱར་དུ་དཔེ་དེབ་གཞན་ཞིག་མཉམ་དུ་མཇལ་ཡོང་ནོ། གསན་མཁན་རྣམ་པ་ཚོ་ཡང་དཔེ་དེབ་ངེས་པར་དུ་ཀློག་རོགས་གནང་བཀའ་དྲིན་ཆེ།

གསལ་བོ་ཞེ་པོ་ཅིག་དེ་ནང་ལོགས་ལ་སྟོན་གནང་སོང་ཨེ་རྣམ་པ་ལྷན་རྒྱས་ཀྱི་ཚོར་བ་དེ་འདྲ་ཞིག་སྐྱེས་ཡོད་ཤག་རེད་ཨེ་འདི་ར་འོད་ཟེར་ལགས་ཀྱིས་གཞས་འཛོམས་འཛོམས་ཞེས་པ་དེ་སྤྲོ་བོ་ཞེ་པོ་ཅིག་བྱུང་ཡོད་པའི་ཀྱི་ཨེ་ནི་རེ་བ་དང་མཉམ་དུ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་གསན་པ་ཐུགས་རྗེ་ཆེ་ཞུ་ཡས་ཡིན། རེས་གཟའ་ལྷག་པ་ལྷག་དཀར་ནམ་ཡིན་ལ་ཉིན་གུང་ཕྱག་ཚོད་དང་པོ་ནས་གཉིས་པའི་བར་ལ་སླར་ཡང་མཇལ་ཡོང་སྐུ་ཁམས་བཟང། འབྲུག་གི་འབྲུག་གི་ལ་བསྟན་འཛིན་དབྱངས་སྐྱིད་ལགས་ཀྱིས་བཏང་གནང་པའི་གཞས་བརྩེ་དུང་ཞེས་པ་འདི་དགྱེས་གསན་ཡོང་བ་ཞུ། ལེ་ཚན་རྗེས་མར་མཇལ་ཡོང་ཐུགས་རྗེ་ཆེ།